རྣམ་པ་ཚོས་འདི་ག་ཨ་རིའི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་གཞོན་སྐྱེས་དང་ཤེས་ཡོན་ཟེར་བྱས་ནི་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུའི་སྒོར་ཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨ་ནི་དེ་རིང་གི་ལས་རིམ་འདིའི་ནང་ལ་ཡང་བགྲོ་གླེང་ཞུ་བའི་བརྗོད་གཞི་འདི་ད་བོད་རང་བཙན་ཆེད་སློབ་ཕྲུག་གི་བོད་དོན་རྒྱབ་སྐྱོར་ཚོགས་པ་བཙུགས་ནས་ལོ་ངོ་ཉི་ཤུ་རྩ་ལྔ་ཧྲིལ་པོར་འཁོར་བ་དང་སྟབས་བསྟུན་བྱས་ནི་ཨ་ནི་ཚོགས་པ་དེའི་ལས་དོན་དང་ལས་འཆར་ཁག་གི་ཐོག་ལ་ཡང་གླེང་མོལ་ཞུ་ཡ་ཡིན། བརྗོད་གཞི་དེའི་ཐོག་ལ་གླེང་མོལ་གནང་བར་མགྲོན་འབོད་ཞུས་པའི་སྐུ་མགྲོན་དེ་ཡང་ཚོགས་པ་དེའི་སྤྱི་ཁྱབ་འགན་འཛིན་སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས་ཡིན། རྡོ་རྗེ་ཚེ་བརྟན་ལགས། བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་པད་མ་ལགས། ཐུགས་རྗེ་གནང་ད་རྣམ་པ་ཚོས་ཐུགས་བྲེལ་ཞེ་པོ་ཅིག་འདུག་སྟེ་ང་ཚོའི་ལས་རིམ་ནང་ལ་ཡང་ཨ་ནི་བཅར་འདྲི་ཞུ་བར་གོ་སྐབས་གནང་བར་བཀའ་དྲིན་ཆེ་ཞུ་ཡ་དང། ད་བོད་རང་བཙན་ཆེད་སློབ་ཕྲུག་བོད་དོན་རྒྱབ་སྐྱོར་ཚོགས་པ་བཙུགས་བྱས་བྱས་ནས་ལོ་ཉི་ཤུ་རྩ་ལྔ་ཕྱིན་པ་རེད་ད་ལོ་ཉི་ཤུ་རྩ་ལྔ་ཟེར་དུས་དུས་ཚོད་ད་ག་ཙམ་ཐུང་ཐུང་ཅིག་མ་རེད་ལ་ད་ག་ནང་བཞིན་ཚོགས་པ་འདིས་ཨ་ནི་ལས་འགུལ་དང་ལས་འཆར་མང་པོ་ཞེ་པོ་ཅིག་སྤེལ་ཞུ་བའི་ཆ་ནས་ད་བྱས་རྗེས་ཆེན་པོ་ཞིག་རག་ཡོད་རེད་བྱས་ཙང་ང་ཚོའི་ད་དེ་རིང་གི་ལས་རིམ་འདིའི་ནང་ལ། ང་རང་ཚོས་ཅིག་ཕྱི་མིག་ཅིག་གཟིགས་བྱས་བྱས་ནས་ཅིག་ཚོགས་པ་དེ་གིས་ད་བྱ་ལས་མང་པོ་ཞེ་པོ་ཅིག་གནང་ཡོད་རེད་འདས་པའི་ལོ་ཉི་ཤུ་རྩ་ལྔའི་ནང་ཡིན་ནའི། བྱས་རྗེས་ཆེ་ཤོས་དེ་ག་རེ་ཡིན་དགོངས་ཡ་གསུམ་བཞི་ཅིག་བགྲང་གནང་དང། ལའོ་པད་མ་ལགས། ད་ད་ལོ་ང་ཚོ་བོད་རང་བཙན་སློབ་ཕྲུག་ཚོགས་པ་འགོ་བཙུགས་བྱས་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་སྲུང་བརྩི་ཞུས་པ་རེད། ད་ཚོགས་པ་འདི་ཐོག་མར་ད་ད་ཨ་རིའི་གྲོང་ཁྱེར་ནིའུ་ཡོག་ལ་ཨ་ནི་གཞོན་སྐྱེས་ཉུང་ཤས་གཅིག་གིས་འདུག་སེ་འགོ་བཙུགས་བྱས་ད་ཆ་ལོ་ཉི་ཤུ་རྩ་ལྔའི་རྗེས་ལ་ཨ་ནི་རྒྱལ་སྤྱིའི་རང་བཞིན་གྱི་སློབ་ཕྲུག་དང་གཞོན་སྐྱེས་ལས་འགུལ་ཚོགས་པ་ཆགས་བསྡད་ཀྱི་ཡོད་རེད་ཚོགས་པ་འདིའི་ཚོགས་མི་ལབ་ན་རེད་ང་ཚོ་ཡན་ལག་ལུང་པ་སུམ་ཅུ་ལྷག་ཙམ་ནང་ལོགས་ལ་ཁྱབ་ཐུབ་པ་འདི་ཚོགས་པ་འདི་གི་ཨ་ནི་བརྒྱུད་རིམ་འདིའི་ནང་ལོགས་ལ་ཨ་ནི་གཞོན་སྐྱེས་དང་སློབ་ཕྲུག་ཨ་ནི་ལས་འགུལ་བ་མང་པོ་ཞེ་པོ་ཅིག་ལ་སྦྱོང་བརྡར་སྤྲད་བྱས་ད་ཆ་བོད་ཆེད་དུ་ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་ཨ་ནི་ཕྱི་རྒྱལ་རེད་བོད་པ་རེད་ད་མང་པོ་ཞེ་པོ་ཅིག་གཞོན་སྐྱེས་མར་འཐབ་རྩོད་ནང་ལོགས་ལ་འདུག་སེ་འཁྲིད་ཐུབ་ཡ་དང་དེ་ག་ནང་བཞིན་སྦྱོང་བརྡར་སྤྲད་བྱས་འགོ་ཁྲིད་བཟོ་ཐུབ་ཡ་ལས་འགུལ་བ་བཟོ་ཐུབ་ཡ་དེ་ངས་འདུག་སེ་ལྟ་དུས་ཚོགས་པ་དེ་གི་ད་བྱས་རྗེས་ལབ་ན་རེད་ད་ལས་ཀ་གལ་ཆེ་ཤོས་ཅིག་འདུག་སེ་ཅིག་མཐོང་བསྡད་ཀྱི་འདུག་ཨ་ནི་འདི་དང་མཉམ་དུ་ད་ལོ་ངོ་ཉི་ཤུ་རྩ་ལྔ་རིང་ལ་ཚོགས་པ་འདི་གིས་ལས་འགུལ་རབ་དང་རིམ་པ་མང་པོ་ཞེ་པོ་ཅིག་སྤེལ་བ་རེད། ལས་འགུལ་གཅིག་དེ་ད་ང་རང་ཚོ་བོད་ནང་ལོགས་ཀྱི་ཆབ་སྲིད་བཙོན་པ་གློད་གྲོལ་ཆེད་དུ་ཨ་ནེ་ཆབ་སྲིད་བཙོན་པ་ད་ལྟ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་ཀྱི་གནས་སྟངས་ཡིན་ན་འདྲ། དཔེ་མཚོན་ཁ་ཤས་ཤིག་ཞུས་ན་རུང་རྒྱས་ཨ་གྲགས་རེད་དོན་གྲུབ་དབང་ཆེན་རེད་ཉི་མ་ལྷ་མོ་རེད་བཀྲ་ཤིས་དབང་ཕྱུག་ད་ལྟ་ལས་འགུལ་འགྲོ་བསྡད་ཀྱི་ཡོད་རེད་དེ་སོང་ཙང་ལོ་ངོ་ཉི་ཤུ་རྩ་ལྔ་རིང་ལ་བོད་ཀྱི་ཆབ་སྲིད་བཙོན་པ་དང་བོད་ནང་ལོགས་ཀྱི་བོད་མིའི་ཆེད་དུ་ཨ་ནེ་ལས་འགུལ་སྤེལ་བྱས་ཨ་ནེ་ཁོང་རྣམ་པ་གི་གློད་གྲོལ་དང་ད་ག་ནང་བཞིན་རྒྱལ་སྤྱིའི་ནང་ལོགས་གོ་རྟོགས་སྤེལ་ཡ་དེ་ངེད་ཀྱི་ལས་འགུལ་གལ་ཆེན་པོ་ཞེ་པོ་ཅིག་མཐོང་གི་འདུག་དེ་ནང་བཞིན་ད་བོད་དེ་བཙན་འཛུལ་བྱས་རྗེས་ལོ་ངོ་དྲུག་ཅུ་ད་ཟིན་གྱི་ཡོད་རེད་ང་ཚོ་བཙན་བྱོལ་སླེབས་བྱས་ཨ་ནི་རྒྱ་ནག་གཞུང་གིས་ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་ཅིག་བདེན་པ་མ་ཡིན་པའི་གནས་ཚུལ་མང་པོ་ཞེ་པོ་ཅིག་བཀྲམ་བྱས་ཨ་ནི་ཅིག་འཁྱོག་བཤད་ཀྱི་ལོ་རྒྱུས་མང་པོ་ཞེ་པོ་ཅིག་བཀྲམ་གྱི་ཡོད་རེད་ཡིན་ན་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་ཐོག་ནས་ཨ་ནི་བོད་ཀྱི་ལོ་རྒྱུས། ནི་ཐོག་ནས་རང་བཙན་ཡིན་པ་དང་དེ་ནང་བཞིན་རང་བཙན་གྱི་ལས་འགུལ་དེ་འདྲའི་ཐོག་ལ་ནི། ལས་ཀ་རབ་དང་རིམ་པ་མང་པོ་ཞིག་ཅིག་བྱས་རྗེས་རྒྱལ་སྤྱིའི་ནང་ལོགས་ལ་ནི་བོད་ཀྱི་གནད་དོན་འདི་ཡར་སླེབས་ཐུབ་ཡ་ཐོག་ལ། སྤྱི་ཡོངས་ཀྱི་ཐོག་ནས་འཐབ་རྩོད་ཀྱི་ཐོག་ནས་མང་པོ་ཞིག་བྱུང་ཡོད་པས་སློབ་ཕྲུག་ཚོགས་པ་རང་གི་ཐོག་ནས་ནི་གཞོན་སྐྱེས་ནང་ལོགས་ལ་ལྷག་པར་དུ་དེ་འདྲའི་གི་ནི་གོ་རྟོགས་ལ་ནི་ཤུགས་ཆེན་པོ་ཞིག་ཅིག་སྤེལ་ཐུབ་པ་དེ་ཡང་ངས་ཀྱི་འདི་རྒྱལ་ཁ་ཆེན་པོ་ཞིག་མཐོང་གི་འདུག་ད་འདི་ནང་བཞིན་ནི་གནས་སྟངས་འོག་ལ་ད་ལྟ་ལས་འགུལ་གྱི་ཐོག་ནས་ད་ལས་འགུལ་རབ་དང་རིམ་པ་མང་པོ་ཞིག་ཅིག་འགྲོ་གི་ཡོད་རེད་ད་ཆ་ལོ། གཉིས་གསུམ་གྱི་ནང་ལོགས་ལ་ང་ཚོ་དཔེ་བརྗོད་ཞུ་བ་ཡིན་ན་དེ་འདྲ Google གྱི་ཐོག་ལ་ཡང་ཅིག་ལས་འགུལ་ཞིག་བྱུང་བ་རེད་དེ་ནང་བཞིན་ཨ་རིའི་ནང་ལོགས་ལ་ཁུང་ཙི་ལྟེ་གནས་ད་ལྟ Confucius Institute ད་འདི་ཕལ་ཆེར་ལོ་གསུམ་བཞི་ནང་ལོགས་ལ་ང་ཚོ་ལས་འགུལ་འདི་རྒྱལ་ཁ་ཐོབ་བ་མང་པོ་ཞིག་བྱུང་བ་རེད་ད་ཡིན་ན་ལོ་ཉི་ཤུ་རྩ་ལྔ་ནང་ལོགས་ལ་དེ་འདྲའི་རྒྱལ་སྤྱིའི་རང་བཞིན་གྱི་ལས་འགུལ་རྒྱལ་ཁ་ཐོབ་བ་དེ་འདྲ་མང་པོ་ཞིག་བྱུང་བ་དེ་སོ་སོ་དེ་ཆ་ཚང་ཅིག་ད་སྔོན་མའི་རྒན་རབས་ཚོས་དཀའ་ལས་རྒྱག་དེ་ནང་བཞིན་སྔོན་མའི་སློབ་ཕྲུག་ཚོགས་པ་ཚོགས་མི་དང་ལས་བྱེད་མང་པོ་ཞིག་དེ་དཀའ་ལས་རྒྱག་བྱས་ད་ཆ་ང་རང་ཚོ་ལས་འགུལ། ཚོགས་པའི་གི་འགན་ཁྱེར་མཁན་དང་དེ་ག་ནང་བཞིན་ཚོགས་མི་གསར་བ་ཚང་མས་ཀྱི་མུ་མཐུད་ནས་ཨ་ནི་དཀའ་ལས་རྒྱབ་བྱས་ཨ་ནི་མི་མང་གི་རྒྱབ་སྐྱོར་ལ་བརྟེན་ནས་འདུག་སེ་བྱས་ནས་གྲུབ་པ་གཅིག་ངོས་འཛིན་ཞུ་གི་ཡོད། ལགས་ལེགས་སེ་ཨ་ནི་རྣམ་པ་ཚོས་ད་ལྟ་ཕྱག་ལས་མང་པོ་ཞིག་ཅིག་གནང་གི་འདུག་དེ་ཚོ་ཚང་མ་ད་གཅིག་ནས་ད་ལས་ཁུངས་ཨ་མ་དེ་ག་བ་ཡོད་རེད་དེ་གཅིག་གི་སྐུ་དྲི་ཡི་བར་ལ་ཕེབས་ཀྱི་ཡོད་རེད་པ་ཨ་ནི་དེ་ག་ནང་བཞིན་ས་གནས་སོ་སོ་སོའི་ནང་ལ་ཨ་ནི་ཕྱག་ལས་གནང་ཕྱོགས་དང་ཨ་ནི་དེ་ག་ནང་བཞིན་རྣམ་པ་ཚོས་ལས་ཁུངས་ཨ་མ་དང་དེ་ཚོའི་ཕྱག་ལས་གནང་ཕྱོགས་ཨ་ནི་ཕན་ཚུན་གྱི་འབྲེལ་བ་ག་འདྲས་ར་བ་ཡོད་རེད། ལགས་འོང། ད་ང་རང་ཚོའི་གི་སྤྱི་ཁྱབ་ལས་ཁུངས་དེ་ནིའུ་ཡོག་ལ་རྟེན་གཞི་ཡོད་རེད་དེ་ག་ནང་བཞིན་ང་རང་ཚོ་ལས་ཁུངས་གཅིག་ཁེ་ན་ཌ་དང་དེ་ག་ནང་བཞིན་རྒྱ་གར་ལ་ལས་ཁུངས་ཡོད་རེད་དེ་ནང་བཞིན་ད་ཡན་ལག་དང་ཚོགས་མི་དེ་ད་ལུང་པ་སུམ་ཅུ་ལྷག་ལ་ཡོད་རེད་ད་སློབ་ཕྲུག་ཚོགས་པ་དེ་ཡི་ད་ག་རེ་ཟེར་གྱི་རེད་རྩ་བ་མ་གསུངས་ན་རེད་ད་གལ་ཆེ་ཤོས་དེ་ང་ཚོའི་གི་ཡན་ལག་ཆགས་བསྡད་ཀྱི་ཡོད་ད་ཡན་ལག་ཁག་མང་ཆེ་ཤུགས་ཆེ་དེ་མཐོ་སློབ་དང་སློབ་ཕྲུག་ཨ་ནི་སློབ་གྲྭ་དེ་ཚོ་ནང་ལོགས་ཡོང་བསྡད་ཀྱི་ཡོད་རེད་དེ་ཡིན་དུས་ང་ཚོའི་གི་ལས་ཁུངས་ཨ་མ་གི་བརྒྱུད་ནས་ད་ང་རང་ཚོ་ལྷག་པར་དུ་ཡན་ལག་གི་འབྲེལ་མཐུད་པ། གཙོས་པའི་ཨ་ནི་མང་པོ་ཅིག་གི་ཐོག་ནས་ཨ་ནི་འབྲེལ་མཐུད་གནང་བྱས་བོད་དོན་གྱི་ལས་འགུལ་གོ་རྟོགས་ཀྱི་ལས་འགུལ་ཨ་ནི་མཐོ་སློབ་དང་སློབ་ཕྲུག་སློབ་གྲྭ་དང་དེ་འདྲའི་ནང་ལོགས་ལ་སྤེལ་གྱི་ཡོད་དེ་ཐོག་ལ་ཡང་ང་ཚོས་གི་དུས་དང་རྣམ་པ་ཀུན་ཏུ་རྒྱབ་སྐྱོར་ཞུ་ཡ་དང་དེ་ནང་བཞིན་ཡང་ཡན་ལག་གསར་འཛུགས་བྱེད་ཡ་དང་ཡང་དེ་ནང་བཞིན་ཡན་ལག་རྒྱུན་སྐྱོང་བྱེད་ཡ་དང་དེ་འདྲའི་ཐོག་ལ་ཨ་ནི་ང་ཚོ་ལས་ཀ་བྱེད་ཀྱི་ཡོད་རེད་ད་སློབ་ཕྲུག་ཚོགས་པ་གི་ང་ཚོའི་གི་ད་ཡན་ལག་དེ་ཚོ་གལ་ཆེ་ཤོས་ཆགས་འདུག་དེ་སོང་ཙང་ཨ་ནི་ལས་བྱེད་ཀྱི་ད་ང་ཚོ་གི་ལས་འགུལ་ག་རེ་སྤེལ་བ་ན་མང་ཆེ་ཅིག་ཡན་ལག་ནང་ལོགས་ཀྱི་ཐོག་ནས་བསམ་ཚུལ་ཡར་བསྡུ་རུབ་བྱས་རྗེས་ཨ་ནི་ཅིག་བོད་དོན་ཆེད་དུ་ལས་འགུལ་ག་འདྲའི་གལ་ཆེན་པོ་ཡོད་མེད་ད་ད་དཔེ་བཤད་ན་དཔེ་མཚོན་གྱིས་ཞུ་ན་ད་ད་ཁུང་ཙི་ལྟེ་གནས་ཀྱི་ལས་འགུལ་འདི་ཡན་ལག་ལ་ཤུགས་ཆེན་པོ་ཞིག་ཅིག་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་མཐོ་སློབ་ནང་ལོགས་ལ་དེའི་གི་བརྒྱུད་རིམ་གྱི་ཐོག་ནས་ཨ་ནི་ལས་འགུལ་འདི་རྒྱལ་སྤྱིའི་ལས་ཁུངས་ཨ་མ་གི་ཡར་ལེན་བྱས་ཨ་ནི་ཨ་རི་ཙམ་མ་ཡིན་པ་ཨ་ནི། ལུགས་ཀྱི་སོག་པ་དང་རྒྱལ་སྤྱིའི་ནང་ལོགས་ཆ་ཚང་ནང་ལོགས་ལ་ལས་འགུལ་ཆེད་དུ་ཨ་ནི་ཅིག་མཐུན་འགྱུར་རོགས་རམ་ཞུ་ཡ་དང་ཡིག་ཆ་འགྲེམས་སྤེལ་བྱེད་ཡ་དང་ལས་འགུལ་གྱི་འཆར་གཞི་བཀོད་ཡ་དང་དེ་འདྲས་ཅིག་ཡོང་བསྡད་ཀྱི་ཡོད་རེད། དེ་ནང་བཞིན་ད་སློབ་ཕྲུག་ཚོགས་པ་ལས་ཁུངས་ཨ་མ་ད་ང་རང་འདྲ་བོ་ཆ་བཞག་ན་ལས་བྱེད་ཆགས་བསྡད་དགོས་རེད་ཡ་ང་ཚོ་ལ་འགན་འཛིན་ལྷན་ཚོགས་ཡོད་རེད། འགན་འཛིན་ལྷན་ཚོགས་དེ་གིས་ཨ་ནི་ང་ཚོ་ལས་བྱེད་ཀྱི་ལས་ཀ་བྱེད་ཡ་ལ་རྒྱབ་སྐྱོར་དང་སྟངས་འཛིན་བྱེད་ཡ་དང་ལོ་གཅིག་ལ་ཚོགས་འདུ་ཐེངས་མ་གཉིས་ཚོགས་གི་ཡོད་རེད། ད་འགན་འཛིན་ལྷན་ཚོགས་དེ་ཁོ། ང་ཚོའི་གི་ཚོགས་མི་འདི་ཨ་རི་ཙམ་མ་ཡིན་པར་རྒྱལ་སྤྱིའི་ནང་ལོགས་ལ་ད་ང་རང་ཚོ་ལས་འགུལ་བ་རེད་དེའི་ནང་ལོགས་ཀྱི་གྲུབ་ཆ་དེ་ཡང་ཁྲིམས་ཀྱི་ཐོག་ནས་མཁས་པ་དང་ལས་འགུལ་ཐོག་ནས་མཁས་པ་དེ་སྔ་སློབ་ཕྲུག་ཚོགས་པའི་གི་ལས་བྱེད་ཡིན་ན་འདྲ་ཚོགས་གཙོ་གནང་མྱོང་མཁན་དང་དེ་འདྲའི་གི་ཨ་ནི་རྒྱལ་སྤྱིའི་ནང་ལོགས་ལའང་ལས་འགུལ་གྱི་རང་བཞིན་ཐོག་ནས་ཨ་ནི་ཕྱག་ལས་གནང་མཁན་དཔེ་དེ་འདྲ་ང་ཚོ་ཡང་གདན་ཞུ་བྱས་བྱས་དེ་འདྲའི་གི་གྲུབ་ཆ་ཅིག་བཟོ་གི་ཡོད་དེའི་གི་ཨ་ནི་ང་ཚོ་སློབ་ཕྲུག་ཚོགས་པའི་གི་སྤྱི་ཡོངས་ཀྱི་ཐོག་ནས

ཡིན་དུས་དེ་ཚོའི་ནང་ལ་ཡང་ད་རྩ་བའི་རྣམ་པ་ཚོ་ད་རྒྱལ་སྤྱིའི་རང་བཞིན་བྱེད་བྱེད་ནས་ཅིག་འཛམ་གླིང་ག་ས་ག་གི་སློབ་ཕྲུག་ཡོད་རེད་དེ་ཚོའི་ནང་ལ་ད་སློབ་སྦྱོང་བྱེད་བཞིན་པའི་གི་བོད་པའི་སློབ་ཕྲུག་ག་ཚོད་ཙམ་ཅིག་གི་མཉམ་ཞུགས་གནང་གི་འདུག་ཁོང་རྣམ་ཚོ་མཉམ་ཞུགས་གནང་ཕྱོགས་ཐོག་ལ་ཁྱེད་རང་ཚོའི་གཟིགས་ཚུལ་ག་འདྲ་ཡོད་ན་བས། ནའོ། ད་བོད་རང་བཙན་སློབ་ཕྲུག་ཚོགས་པ་ཐོག་མར་འགོ་བཙུགས་པ་སྐབས་སུ་ལ་ཨ་ནི་ད་ཨ་རི་ནས་འགོ་བཙུགས་པ་རེད་དེ་དུས་ཨ་ནི་ཕྱི་རྒྱལ་གི་ཨ་ནི་སློབ་ཕྲུག་གི་མང་པོ་ཞིག་རེད་དེ་ནང་བཞིན་ད་ང་ཚོ་ཁ་སང་ཉེ་ཆར་དེ་ང་ཚོ་ནིའུ་ཡོག་ལ་མཛད་སྒོ་ལོ་ཉི་ཤུ་རྩ་ལྔ་འཁོར་བའི་མཛད་སྒོ་ཚོགས་པ་སྐབས་སུ་ལ་ཐོག་མར་ང་ཚོའི་འགོ་བཙུགས་མཁན་གྱི་འགོ་ཁྲིད་ལབ་ན་རེད་ལས་བྱེད John Hocevar ཁོ་རང་དེ་གདན་ཞུ་བྱས་བྱས་ཁོ་རང་ང་བཀའ་སློབ་གནང་རོགས་ཨ་ཡིན་དུས་ཁོ་རང་གི་བཀའ་སློབ་ནང་ལོགས་ལ་ཨ་ནི་ཞུ་ཡས་ལ་ད་སྔན་མ་བོད་པ་དཔེ་ཉུང་ཤས་རེད་པ་ཕྱི་རྒྱལ་ལ་དེ་ཡིན་དུས་ཁོ་རང་ཚོ་ཕྱི་རྒྱལ་ཁོ་རང་ཚོ་མང་པོ་ཅིག་དཀའ་ལས་རྒྱབ་དེ་ག་ལ་བོད་པ་ཉུང་ཤས་ཅིག་མ་ཞུ་མེད་ན་དེ་ཡག། ཁ་ཅིག་རེ་ཁོང་ཚོ་འབྲེལ་བ་བྱས་བྱས་ཡང་ཁོ་རང་ཚོ་འབྲེལ་མཐུད་བྱས་བྱས་ཨ་ནི་ཁོང་ཚོའི་གི་ཅིག་གཞོན་སྐྱེས་དང་སློབ་ཕྲུག་གི་ལས་འགུལ་ཚོགས་པ་ངོ་བོ་ཐོག་ནས་ཨ་ནི་འགོ་བཙུགས་པ་ཡིན་གསུང་གི་འདུག་བ། དེ་ཡིན་དུས་ད་ལོ་ཉི་ཤུ་རྩ་ལྔ་རྗེས་ལ་ལྷག་པར་དུ་ད་ཉེ་རབས་ལོ་བཅུ་ནང་ལོགས་ལ་ནུབ་ཕྱོགས་རྒྱལ་ཁབ་ལ་གཞོན་སྐྱེས་མང་པོ་ཞེ་པོ་ཅིག་ཨ་ནི་དེ་ཚུར་སླེབས་བྱས་ལྷག་པར་དུ་དེང་སང་མཐོ་སློབ་ནང་ལོགས་གཞོན་སྐྱེས་འགྲོ་མཁན་མང་པོ་ཞེ་པོ་ཅིག་འདུག་ང་འདུག་སེ་ཅིག་སྐོར་སྐྱོད་བྱེད་པ་སྐབས་སུ་བོད་པ་གཞོན་སྐྱེས་ཚོའི་གི་ཨ་ནི་སོ་སོའི་གི་བོད་པའི་གི་མི་རིགས་གི་ཆེད་དུ་ལ་རྒྱ་དང། ཨ་ནི་ཤ་ཞེན་དང་ཨ་ནི་ཅིག་བོད་དོན་ཆེད་དུ་ལས་ཀ་བྱེད་ཡས་ཀྱི་འདུན་པ་དེ་དཔེ་ཆེན་པོ་རེད་ཤག་དེ་ཡིན་དུས་ཨ་ནི་སློབ་ཕྲུག་ཚོགས་པ་དེ་རང་བཞིན་གྱི་ཁོ་ལས་འགུལ་ཚོགས་པ་གྱི་སྡིངས་ཆ་ཅིག་ཡིན་དུས་བོད་པ་གཞོན་སྐྱེས་རང་བཞིན་གྱི་དེ་ནང་ལོགས་ཡོང་ཡས་དང་ཨ་ཁོ་སློབ་ཕྲུག་ཚོགས་པ་གྱི་ཁོར་ཡུག་གྱི་ཐོག་ནས་ཁོ་རྒྱལ་སྤྱིའི་རང་བཞིན་གྱི་ཚོགས་པ་ཅིག་ཡིན་དུས་དེ་ནང་ལོགས་མི་རིགས་མ་འདྲ་བ་མང་པོ་ཞེ་པོ་ཅིག་ཡོད་དུས་ཨ་ནི་དེའི་གི་ཁོར་ཡུག་དེ་ནང་ལོགས་ད་ལྟ་ཁོ་རང་ཚོ་དེ་ཕྱི་རྒྱལ་ལ་འཚར་ལོངས་བྱེད་མཁན་གཞོན་སྐྱེས་ཚོ་གི་སོ་སོ་གྱི་བསམ་བློ་གྱི་ལས་ཀ་བྱེད་ཕྱོགས་ཡིན་ན་འདྲ་དེ་ནང་བཞིན་ཅིག་བསམ་བློ་བཏང་སྟངས་ཡིན་ན་འདྲ་མང་པོ་ཞེ་པོ་ཅིག་མཐུན་པོ་ཆགས་དུས་རང་བཞིན་གྱིས་འདི་ནང་ལོགས་ལ་མཉམ་ཞུགས་བྱེད་མཁན་དང་དོ་སྣང་བྱེད་མཁན་དེ་ཤུགས་ཆེར་ཅིག་ཡོང་བསྡད་ཀྱི་འདུག་དེ་ནང་བཞིན། དེ་སྔ་ངས་འདུག་སེ་ལྟ་དུས་ལོ་བཅུ་ནང་ལོགས་ལ་སློབ་ཕྲུག་ཚོགས་པའི་གི་ང་ཚོས་ད་ཅིག་ངས་གོང་དུ་ཞུས་པ་ནང་བཞིན། གལ་ཆེ་ཤོས་གཅིག་དེ་གཞོན་སྐྱེས་ཀྱི་འགོ་ཁྲིད་གསོ་སྐྱོང་བྱས་ཏེ་གལ་ཆེན་པོ་བརྩིས་བྱས་དེ་སྔ་མང་པོ་ཅིག་གིས་དཀའ་ལས་བརྒྱབ་སྟེ་ད་ལྟ་ཡང་ང་ཚོ་སྦྱོང་བརྡར་སྤྲད་ཀྱི་ཡོད་དེ་འདྲའི་གི་སྦྱོང་བརྡར་ནང་ལོགས་ལ། ཨ་ནི་གཅིག་བོད་པ་གཞོན་སྐྱེས་ཚོ་ལ་ཨ་ནི་སྦྱོང་བརྡར་སྤྲད་ཡག་བོད་པ་གཞོན་སྐྱེས་ཚོ་ལ་སྣེ་ཁྲིད་ཐུབ་ཡག་གི་ལས་ཀ་བྱེད་ཐུབ་ཡག་བཟོ་ཐུབ་ཡག་དེ་ཧང་སང་ཀྱི་གལ་ཆེན་པོ་ཅིག་ཆགས་བསྡད་བཞག་དེ་ཡིན་དུས་དེ་འདྲའི་སྦྱོང་བརྡར་གྱི་ནང་ལོགས་ལ་ཡང་གཅིག་གཞོན་སྐྱེས་མང་པོ་ཅིག་འཛུལ་ཞུགས་བྱེད་ཡག་གི་དེ་འདྲའི་གནས་སྟངས་ཅིག་ཡོང་བསྡད་ཀྱི་འདུག་དེ་སློབ་ཕྲུག་ཚོགས་པའི་གི་ཕྱོགས་གཅིག་ནས་ང་རང་ཚོ་གི་བཟང་ཕྱོགས་ཀྱི་ད་ག་འདྲ་ལབ་ན་རེད་ང་ཚོའི་གི་ནུས་པ་ཅིག་ཆགས་བསྡད་ཀྱི་འདུག་དེ། ཐོག་ལ་ཡང་ཚང་མས་ཀྱི་མཉམ་ཞུགས་བྱས་རེད་ཡང་ངས་ད་ལྟ་འདུག་དོ་སྣང་བྱེད་པ་སྐབས་སུ་ལ་གཅིག་བོད་རང་བཙན་སློབ་ཕྲུག་ཚོགས་པ་ཙམ་མ་ཡིན་པ་ད་ལྟ་ང་འདུག་སྐོར་སྐྱོད་བྱེད་པ་སྐབས་སུ་ལ་ད་ལྟ་བོད་རིགས་སྤྱི་མཐུན་ཚོགས་པ་གི་རྒྱུན་ལས་མང་པོ་ཞིག་ནང་ལོགས་ལ་ཚོགས་གཙོ་རེད་ཚོགས་གཞོན་རེད་རྒྱུན་ལས་མང་པོ་ཅིག་ནང་ལ་སྔས་མ་ཨ་ནི་སློབ་ཕྲུག་ཚོགས་པའི་གི་ཚོགས་མི་དེ་འདྲས་ཨ་ནི་རང་བཞིན་གྱི་ད་ད་ལྟ་འགན་འཁྱེར་བྱས་དེ་འདྲས་གནང་མཁན་དེ་འདྲས་ཡག་པོ་ཞེ་པོ་འདུག་དེ་ཡིན་དུས་ཁོ།

ལའོ་ལགས་ཡིན་ད་ཡིན་ད་ག་ནང་བཞིན་གཅིག་གི། བོད་མི་མིན་པའི་ཕྱི་རྒྱལ་གྱི་སློབ་ཕྲུག་གང་མང་མང་འདི་ནང་ལ་མཉམ་ཞུགས་གནང་བ་ཡིན་ན་ཕྱི་རྒྱལ་གྱི་མི་ཚོའི་ཁྲོད་ལ་ཡང་བོད་པའི་གནད་དོན་ཐོག་ལ་གོ་རྟོགས་སྤེལ་ཡག་དང་ད་ག་ནང་བཞིན་མ་འོངས་པ་ལ་མི་དེ་ཚོ་གཅིག་གི་དཔོན་རིགས་ལ་སོགས་པ་ག་རེ་ཆགས་སྲིད་ཀྱི་རེད་བྱས་ཙང་ཁོ་རང་ཚོ་གི་རྒྱབ་སྐྱོར་འདི་གཞོན་དུས་ནས་ཅིག་བྱུང་བ་ཡིན་ན་ཁོ་རང་ཚོ་མི་ཚེའི་ནང་ལ་ཡང་མུ་མཐུད་ནས་རྒྱབ་སྐྱོར་གནང་ཡག་གི་རེ་བ་ཆེན་པོ་ཡོད་རེད་བྱས་ཙང་ཞེ་དྲག་ཡག་པོ་རེད་ཤག་ད་ད་ལྟ་ང་རང་ཚོས་ཐང་གསུངས་སོང་ཅིག་དེ་བ་སྐོར་སྐྱོད་ལ་ཕེབས་པའི་སྐབས་སོང་སོང་རྣམ་པ་ཚོས་དམིགས་བསལ་བྱས་རྗེས་ནི་ད་ལྟ་ད། རྣམ་པ་ཚོས། ཚོགས་པ་དབུ་བཙུགས་བྱས་ལོ་ཉི་ཤུ་རྩ་ལྔ་འཁོར་བ་དང་སྟབས་བསྟུན་བྱས་ནས་ཡིན་གྱི་རེད་དེ། ད་ལྟའི་སྐབས་འདི་ལ་ཡ་ད། ཨ་མི་རི་ཀའི་ནང་ལོགས་ལ་ནི་སྐོར་སྐྱོད་ཅིག་ཕེབས་ཡག་གི་ལས་འཆར་ཅིག་དབུ་བཙུགས་ཚར་ཚུལ་རེད་ཤག་དེའི་སྐོར་ལ་འབད་བརྩོན་གསུང་རོགས་གནང་ང་གཉིས་སྐར་མ་བཞི་ཙམ་ཅིག་ཡོད། ལགས། ད་ང་ཚོས་ཀྱི་ད་ལྟ་ཚོགས་པས་ཀྱི་ད་ལྟ་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་སྲུང་བརྩི་དང་པོ་དེ་ནིའུ་ཡོག་ལ་ཞུས་པ་རེད། དེ་ནི་ང་ཚོ་ད་ལྟ།

ད་འདི་གཙོ་བོ་དམིགས་ཡུལ་འདི་ང་ཚོ་སློབ་ཕྲུག་ཚོགས་པས་ཀྱི་ད་ལན་གོ་སྐབས་འདི་ཟིན་བྱས་མི་དམངས་ནང་ལོགས་ལ་ཕར་ཐད་ཀར་འགྲོ་བྱས་ཨ་ནི་ལས་ཀ་བྱེད་ཕྱོགས་རེད། དེ་ཐོག་ལ་ཡང་ང་ཚོ་བསམ་ཚུལ་བརྗེ་ལེན་རེད་དཔེ་གལ་ཆེན་པོ་མཐོང་གི་འདུག་ལྷག་པར་དུ་ས་གནས་མང་པོ་ཞེ་པོ་ཅིག་ནང་ལོགས་ལ་གཞོན་སྐྱེས་མང་པོ་ཞེ་པོ་ཅིག་ཡོད་རེད་ཁོ་རང་ཚོ་མཐོ་སློབ་ནང་ལོགས་ཡོད་རེད་ཁོ་རང་ཚོ་མཐོ་སློབ་ཀྱི་རང་བཞིན་གྱི་ཐོག་ནས་ཕྱི་རྒྱལ་མང་པོ་ཞེ་པོ་ཅིག་མཉམ་དུ་ལ་གོ་སྐབས་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་དུས

འདུག་ལ་འགྲོ་དུས་ཁོ་རང་ཚོ་མང་པོ་ཞེ་པོ་ཅིག་ལྷག་པར་དུ་ད་ལྟ་ང་ཚོ་སྐོར་སྐྱོད་ནང་ལོགས་ལ་བོད་རིགས་སྤྱི་མཐུན་ཚོགས་པ་ཚང་མས་ཀྱི་འདུག་རྒྱབ་སྐྱོར་ཧང་སང་གནང་གི་འདུག་དེ་ཡི་གི་ཨ་ནི་རྒྱབ་སྐྱོར་ཐོག་ནས་ཁོ་རང་ཚོ་ཡང་སློབ་ཕྲུག་ཚོགས་པ་ལས་ཀ་བྱེད་ཀྱི་ཡོད་པ་ཤེས་ཀྱི་ཡོད་དེ་ཞིབ་ཕྲ་ཐོག་ནས་ག་རེ་གནང་གི་ཡོད་པ་ད་རིང་ཧ་གོ་འདུག་ཨ་ནི་ཁོང་ཚོས་ཀྱི་དངོས་གནས་རྒྱབ་སྐྱོར་གནང་ཐུབ་ན་ཞིག་ཁོ་རང་ཚོ་དངོས་གནས་གཞོན་སྐྱེས་ཚོ་ལ་དམིགས་བསལ་དེ་འདྲའི་ཐོག་ལ་གོ་སྐབས་གང་མང་མང་བསྐྲུན་དགོས་འདུག་ལབ་ནི་ཁོ་རང་ཚོ་ཞུ་གི་འདུག་ཨ་ནི་ད་ལྟ་ང་ཚོ་གི་སྐོར་སྐྱོད་ནང་ལོགས་ལ་ནིའུ་ཡོག་རེད་ད་ལྟ་ས་གནས་ཚང་མ་ནང་ལོགས་ལ་ཧ་ལམ། གཞོན་སྐྱེས་ནམ་རྒྱུན་དང་མ་འདྲ་བར་ཨ་ནེ་ཨེ་གཅིག་གང་མང་མང་མཉམ་ཞུགས་བྱེད་ཐུབ་ཀྱི་འདུག་འདི་ཚང་མས་ཀྱི་ལོ་ཞུགས་གནང་གི་འདུག་དེ་ང་ཚོའི་དམིགས་ཡུལ་གཙོ་བོ་གཅིག་ཟིན་རྗེས་སུ་སྐོར་སྐྱོད་ཀྱི་བང་བསྒྲིགས་ཡོད་ལ། ལའོ་ལགས། ཨེ་ད་དེ་རིང་ང་ཚོའི་ཨ་རིའི་རླུང་འཕྲིན་ཁང་གི་གཞོན་སྐྱེས་དང་ཤེས་ཡོན་ལས་རིམ་དེ་བརྒྱུད་བྱས་ཨེ་ནེ་རྡོ་རྗེ་ཚེ་བརྟན་ལགས་ཀྱིས་ཨེ་ནེ་གཞོན་སྐྱེས་གཞན་པ་ཚོ་ལ་ཡ་ག་རེ་གསུང་འདོད་འདུག་གཅིག་གསུང་རོགས་གནང་ཞུ་གི་ཡིན། ལའོ། ད་ང་ཚོའི་འཐབ་རྩོད་ག་འདྲས་ཅིག་གནས་ཀྱི་ཡོད་ན་ད་བོད་ཙམ་མ་རེད་འཛམ་བུ་གླིང་ནང་ལོགས་ལ་རང་དབང་རང་བཙན་འཐབ་རྩོད་ག་འདྲས་ཅིག་བྱེད་ཀྱི་ཡོད་ན་ཡང་ཨ་ནི། ཁོ་མི་རིགས་དང་ལུང་པའི་ཆེད་ཀྱི་འཐབ་རྩོད་ནང་ལོགས་ལ་མི་རབས་གཞོན་པ་གིས་ཨ་ནི་འགན་ཁུར་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་དེ་ཡིན་དུས་ཁོ་མི་རབས་གཞོན་པ་འདི་གིས་ཨ་ནི་འཐབ་རྩོད་ནང་ལོགས་མཉམ་ཞུགས་བྱེད་ཡ་དང་ཨ་ནི་འདི་ལ་གོ་སྐབས་ཡང་མང་བསྐྲུན་ཡ་དེ་དཔེ་མི་སྲིད་གལ་ཆེན་པོ་མཐོང་བསྡད་ཀྱི་འདུག་དེ་སོང་ཙང་གཞོན་སྐྱེས་ཚོ་ངོས་ནས་སློབ་ཕྲུག་ཚོགས་པ་འདི་སྡིངས་ཆ་ཡག་པོ་ཅིག་ཡིན་པ་དང་རྒྱལ་སྤྱིའི་རང་བཞིན་གྱི་སྡིངས་ཆ་ཅིག་ཡིན་དུས་ང་རང་ཚོ་གཞོན་སྐྱེས་ཚོ་གིས་འདི་ནང་ལོགས་མཉམ་ཞུགས་བྱས་བྱས་ཨ་ནི། རྒྱལ་སྤྱིའི་སྡིངས་ཆ་འདི་བེད་སྤྱོད་བྱས་བྱས་བོད་དོན་ཆེད་དུ་ལས་ཀ་བྱེད་ཡ་དང་སོ་སོའི་ངོས་ནས་འདིའི་ནང་ལ་མཉམ་ཞུགས་བྱས་བྱས་ཨ་ནི་འགོ་ཁྲིད་བཟང་པོ་ཆགས་ཐུབ་པའི་གོ་སྐབས་འདི་ལེན་དགོས་པ་དེ་ངས་དཔེ་མི་སྲིད་གལ་ཆེན་པོ་མཐོང་གི་འདུག་ཡང་ང་ཚོའི་གི་རྒན་རབས་ཚོ་ཡིན་ན་རེད་དང་མི་མང་སྤྱི་ཡོངས་ཀྱི་ཐོག་ནས་བོད་རང་བཙན་སློབ་ཕྲུག་ཚོགས་པ་འདི་གནད་འགག་ཆེན་པོ་ཆགས་དགོས་དེ་སོང་ཙང་ཡང་འདི་འདྲའི་བྱེད་པའི་སྐབས་སུ་ལ་གཞོན་སྐྱེས་ཀྱི་སྡིངས་ཆ་ཆགས་དེ་ནང་བཞིན་གཞོན་སྐྱེས་ཚོ་འགན་འཁྱེར་བ་ལ་ང་ཚོའི་གི་སྡིངས་ཆ་བསྐྲུན་ཡས་དང་རྒྱབ་སྐྱོར་བྱེད་ཡ་དེ་དཔེ་མི་སྲིད་གལ་ཆེན་པོ་ཆགས་ཀྱི་འདུག་དེར་སོང་ཙང་ང་ཚོའི་གི་མི་རབས་གཞོན་པ་ལ་ཡིད་ཆེས་བྱས་པའི་ཐོག་ནས་ཁོ་རང་ཚོ་ལ་སྡིངས་ཆ་བསྐྲུན་བྱས་རྒྱབ་སྐྱོར་བྱེད་ཐུབ་ཡ་དེ་ཧང་སངས་གནད་འགག་ཆེན་པོ་རེད་ཤག་དེ་ངས་ཀྱི་ད་གོ་སྐབས་འདི་ཟིན་བྱས་མི་ཞུ་ཡ་ཡིན་ད་ལྟ་བར་དུ་རྒྱབ་སྐྱོར་གནང་མཁན་དང་ཨ་ནི་ཅིག་ང་རང་ཚོ་ལ་ཡིད་ཆེས་བྱས་བྱས་དཔལ་འབྱོར་ཡིན་ན་འདྲ་དུས་ཚོད་ཡིན་ན་སྤྱི་ཡོངས་ཀྱི་ཐོག་ནས་རྒྱབ་སྐྱོར་གནང་མཁན་ཡོངས་ལ་དེ་རིང་གོ་སྐབས་འདི་ཟིན་བྱས་ཁྱེད་རང་ཚོ་སློབ་ཕྲུག་ཚོགས་པའི་ངོས་ནས་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡ་ཡིན་ང་ཚོ་མུ་མཐུད་ནས་ཨ་ནི་ལས་ཀ་བྱེད་ཡ་དང་ད་བོད་ནང་ལོགས་ཀྱི་བོད་མི་ཚོ་ལ་མུ་མཐུད་ནས